ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱ་བའི་ཕལ་སྐད་དཔྱད་ཞིབ་ཟེར་བའི་དོན་དུ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཁ་སང་ཞི་ཅིན་ཕིང་གིས་དབུས་ཨེ་ཤི་ཡའི་རྒྱལ་ཁབ་གཉིས་ལ་འཚམས་འདྲི་བྱེད་འགོ་བཙུགས་ཡོད་པ་མ་ཟད་ཡང་ད་རིང་གཟའ་ཕུར་བུའི་ཉིན་ལ་ཡང། དེང་སྐབས་རྒྱལ་སྤྱི་དང་རྒྱལ་ནང་གཉིས་ཀར་དཀའ་ངལ་མང་པོ་ཅིག་འཕྲད་བཞིན་པའི་ཨུ་རུ་སུའི་སྲིད་འཛིན་ཕུ་ཐིན་དང་ཆེས་མཐོའི་ལྷན་འཛོམས་ཅིག་བྱས་འདུག། བྱས་ཙང་དེ་རིང་ང་ཚོའི་ཕལ་སྐད་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་གནས་ཚུལ་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ད་རིང་ཡིན་ན་ཞི་ཅིན་ཕིང་དབུས་ཨེ་ཤི་ཡའི་རྒྱལ་ཁབ་ཁ་ཛག་སི་ཐན་དང་ཨུ་ཛི་པེ་ཀི་སི་ཐན་ལ་ཡང་འགྲོ་སྐྱོད་བྱས་ཡ་འདི་ལ་ཡང་ཁོ་དམིགས་བསལ་གྱིས་འདིའི་གནས་ཚུལ་རེ་ཆེ་བལྟས་པ་ཡིན་ན་ཁྱད་ཆོས་ཀྱི་སོགས་རེ་ད་ཅིག་ཁག་མང་པོ་ཞིག་འདུག་བསམ་གྱི་འདུག་དང་པོ་དེ་ག་རེད་ཟེར་ན་སྤྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་ལོའི་ཟླ་བ་དང་པོའི་ནང་ལོགས་ལ་ཡང་ཞི་ཅིན་ཕིང་གིས་འབར་མར་གཅིག་ཕྱིན་པའི་རྗེས་ལ་ཡིན་ན་ད་ལྟ་བར་དུ་ལོ་གཉིས་ལྷག་ཙམ་གྱི་རིང་ལ་ཡང་ཞི་ཅིན་ཕིང་གིས་གང་ལྟར་རྒྱ་ནག་གི་རྒྱལ་ཁབ་སྒོ་ཐོན་བྱས་ནས་གཅིག་ཕྱིན་ཡོད་མ་རེད། མ་འགྲོ་ཡག་རྒྱུ་མཚན་གཙོ་བོ་དེ་རྒྱ་ནག་ནང་ལོགས་དང་འཛམ་བུ་གླིང་ཁོ་རའི་ནང་དེ་རིང་ཁ་སང་ཡིན་ན་ནད་ཡམས་སྡུག་པོ་ཞེ་པོ་ཅིག་དང་འདི་ཡོད་བྱས་དེ་གི་ཡོད་བྱས་ཟེར་གི་འོར་དེ་ལས་ཡིན་ནའི་དེ་རིང་ཁ་སང་ཡིན་ན་རྒྱ་ནག་བལྟས་པ་ཡིན་ན་ནད་ཡམས་དེ་ད་དྲག་འགྲོ་ཡ་བཞག་ནས་སྡུག་ཏུ་ཕྱིན་ཡོད་པས་སོ་ད་གལ་སྲིད་རྒྱ་ནག་གཞུང་གི་ཁོ་རང་ཚོའི་བྱེད་སྟངས་ཚོ་བལྟས་ན་ད་ད་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང་མི་ཧ་ལམ་དུང་ཕྱུར་གསུམ་ཙམ་ཅིག་གིས་དམ་དྲག་བྱས་བྱས་བཞག་བཞག་ཡོད་རེད་འདི་སྔོན་གྱི་ནད་ཡམས་ཀྱི་དུས་ཚོད་ག་གི་དང་བསྡུར་བ་ཡིན་ན་ལས་ད་ལྟ་དམ་དྲག་བྱེད་ཡང་མིའི་གྲངས་ཀ་ད་ཏོག་ཙམ་མང་བ་ཡོད་རེད་བྱས་ཙང་ད་ལྟའི་དུས་ཚོད་འདི་འདྲ་ཅིག་ལ་ཡང་འདས་པའི་ལོ་གཉིས་ལྷག་ཙམ་གྱི་ནང་འཛུལ་བའི་རྗེས་ལ་ཡིན་ན་ད་རིང་མར་ཐོན་འགྲོ་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེད། གཉིས་པ་དེ་ག་རེད་ཟེར་ན་དེ་རིང་ཁ་སང་སྲིད་འཛིན་ཕུ་ཏིན་ལ་ཡང་དཀའ་ངལ་ཞེ་པོ་ཅིག་འཕྲད་བསྡད་ཡོད་རེད་ཨུ་རུ་སུའི་ནང་ལོགས་ལའི་དཀའ་ངལ་འཕྲད་ཡོད་རེད་ད་རྒྱལ་སྤྱིའི་སྒང་ལ་འདི་བཤད་མ་དགོས་བྱས་འདི་ག་འདི་ལྷག་པར་དུ་ནི་འདས་པའི་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡང་ཨུ་རུ་སུའི་དམག་དཔུང་ལ་ཡང་ཕམ་ཉེས་ཞེ་པོ་ཅིག་བྱུང་བའི་དཀའ་ངལ་དེ་འདྲའི་ཆེན་པོ་ཞིག་འཕྲད་བའི་སྐབས་དེ། ཞི་ཅིན་ཕིང་གིས་ཕ་གི། ཨུ་རུ་སུའི་སྲིད་འཛིན་དང་ཐུག་འཕྲད་བྱས་རྗེས་རྒྱལ་སྤྱིའི་སྒང་ཐོན་དགོས་ཡག་གི་རྒྱུ་མཚན་ཞིག་ག་རེད། ཨ་ནི་དེ་ལས་གལ་ཆེ་གཅིག་ག་རེ་འདུག་ཟེར་ན། ད་དེ་རིང་ཁ་སང་ནི་རྒྱ་ནག་ནང་ལོགས་ཀྱི་ཆབ་སྲིད་སྒང་ནས་བཤད་པ་ཡིན་ན་ཞེ་པོ་ཅིག་གི་ཚོར་སྣང་སྐྱེན་པོ་ཡོད་དུས་ཚོད་ཅིག་སླེབས་བསྡད་ཡོད་རེད། ཟླ་བ་བཅུ་པའི་ནང་ལ་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཚོགས་དགོས་རེད་དེས་མ་ཟད་ཚོགས་ཆེན་ཚོགས་ཡ་ཆེད་དུ་ཡིན་ན་བདུན་ཕྲག་རྗེས་མར་རྒྱ་ནག་དམར་ཤོག་གི་ཚོགས་འདུ་གལ་ཆེན་པོ་དེ་ཁ་ཤས་ཅིག་གྲ་སྒྲིག་ཚོགས་འདུ་འདི་ཚོགས་དགོས་རེད། སྤྱིར་བཏང་བྱས་པ་ཡིན་ན་རྒྱ་ནག་དམར་ཤོག་གི་ཚོགས་འདུ་ཚོགས་ཁ་ལྷ་མོ་དེ་སླེབས་པའི་སྐབས་དེ་ཡིན་དམར་ཤོག་འགོ་ཁྲིད་དེ་མཐོ་ཤོས་དེ་ཡིན་ན་ཕྱི་རྒྱལ་འགྲོ་ཟེར་དེ་ཞེ་དྲག་གི་དཀོན་པོ་རེད་བྱས་ཙང་ད་དེ་རིང་ཡིན་སྲིད་འཛིན་ཞི་ཅིན་ཕིང་གིས་དུས་ཚོད་དེ་འདྲ་ཅིག་སྐབས་དེ་ད་ཁོར་ཡུག་དེ་འདྲ་ཅིག་ནང་ལོགས་ལ་ཡ་ཡིན་གཅིག་མིན་གཅིག་ཕ་གི་དབུས་ཨེ་ཤི་ཡའི་རྒྱལ་ཁབ་དེ་གཉིས་ལ་ཡ་འགྲོ་དགོས་ཡ་དང་ལྷག་པར་དུ་སྲིད་འཛིན་ཕུ་ཏིན་དང་ཡིན་ན་ཆེས་མཐོའི་ལྷན་འཛོམས་ཤིག་བྱེད་དགོས་ཡ་རྒྱུ་མཚན་ག་རེད་དེ་ཚོ་ཚང་མ་ཡིན་ན་དེ་རིང་ཁ་སང་ལྟོ་བ་རྒྱ་ནག་དང་རྒྱལ་སྤྱིའི་གནད་དོན་ལ་ཞིབ་འཇུག་བྱེད་མཁན་དེ་ཚོ་མང་པོ་གཅིག་གིས་དྲི་བ་བཀོད་ཡག་དང་འདིའི་སྐོར་ལ་ཡང་བགྲོ་གླེང་བྱེད་ཡག་གི་གནས་ཚུལ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཤག་དེ་རིང་ཕ་གི་ཨུ་ཛི་པེ་ཀི་སི་ཐན་ནང་ལོགས་ལ་ཡ། ཞི་ཅིན་ཕིང་དང་ཕུའུ་ཏིན་ཐུག་པའི་རྗེས་ལ་ཡིན་ན། ཕུའུ་ཏིན་གྱིས་དང་པོ་དེ་ད་མ་ཐང་སྤྱིར་བཏང་ཅིག་རྒྱ་ནག་དང་ཨུ་རུ་སུའི་བར་ལ་འབྲེལ་བ་ཡར་རྒྱས་འགྲོ་གི་ཡོད་པ་དང་ད་ད་དུ་རྒྱུན་དུ་བཤད་དེ་གལ་ཏེ་བག་ཕེབས་དེ་མ་ཡིན་པའི་སྤྱིར་བཏང་ང་ཚོས་དམིགས་བསལ་དོ་སྣང་བྱེད་དགོས་ཡག་ཅིག་གཏམ་བཤད་ནང་ལོགས་ལ་ག་རེ་འདུག་ཟེར་ན་སྲིད་འཛིན་ཕུའུ་ཏིན་གྱིས། རྒྱ་ནག་གི་ངོས་ནས་དཔེར་ཡུཀ་རེན་ནང་བྱུང་བཞིན་པའི་དཀའ་ངལ་དེ་ཚོའི་སྐོར་ལ་ཡང་དྲི་བ་དང་འདི་ཡོད་པ་དེ་ཚོ་ལ་ཡང་ཡིན་ན་ང་ཚོས་འགྲེལ་བཤད་རྒྱག་གི་ཡིན། ད་ག་རེ་ཟེར་ན་འདི་ནས་ག་རེ་མཐོང་གི་འདུག་ཟེར་ན་ཕལ་ཆེན་རྒྱ་ནག་གི་ངོས་ནས་ཞི་ཅིན་ཕིང་ངོས་ནས་དཔེར་ཡུཀ་རེན་ནང་ལོགས་ལ་ཡང་ཡང་ན་དམག་འཁྲུག་དང་པོ་ཁོ་རང་ནས་རྒྱབ་དགོས་ཡ་རྒྱུ་མཚན་ག་རེ་ཡིན་མིན་རེད་ཡང་ན་ག་རེ་བྱས་བྱས་ཡིན་ན་ཨུ་རུ་སུའི་དམག་འཁྲུག་དེ་དཔེ་ཡག་པོ་རྒྱབ་ཐུབ་གི་ཡོད་མ་རེད། དེ་ཚོའི་ཐོག་ལ་ཡང་ད་བློ་འཚབ་དང་དྲི་བ་མང་པོ་ཞིག་ཡོད་པའི་རྣམ་པ་ཞིག་སྟོན་གི་འདུག་བྱས་ཙང་ཕུ་ཏིན་གྱིས་གྲོས་མོལ་འདིའི་སྐབས་ལ་ཡང་ཨུ་རུ་སུའི་ངོས་ནས་འགྲེལ་བཤད་ཚང་མ་རྒྱག་གི་ཡིན་ཟེར་བྱས་ལབ་ཤག་ད་དེ་དམིགས་བསལ་ཐོག་བལྟས་པ་ད་ག་ཡིན་ན་དོ་སྣང་ཆེན་པོ་ཅིག་ཡོང་ཡ་རེད་འདུག་ཨ་གཉིས་པ་དེ་ཡིན་ན་ཕུ་ཏིན་གྱིས་གཙོ་བོ་དེ་ཡིན་ན་ཨ་མི་རི་ཀས་གཙོ་བོ་བྱས་པའི་བལ་ཏེ་ཨན་རྒྱལ་ཁབ་དེ་ཚོ་སེ་བྱས་བྱས་ཞེ་པོ་སྐྱོན་བརྗོད་བྱས་ཤག་དེ་ལས་ཡིན་ནའི་ཕྱི་ལ་མར་སྟོན་པ་འདིར་ད་ལྟ་དངོས་གནས་ནང་ལོགས་ཁོ་རང་སྐད་ཆ་ག་རེ་བཤད་གི་མིན་ད་དེ་ཚོ་ང་ཚོ་ཧ་གོ་མ་རེད་ད་ཡིན་ནའི་ལས་ཕྱི་ལ་མར་བཤད་ཡག་དེ་ཚོ་ནང་བྱས་པ་ཡིན་ན་ཞི་ཅིན་ཕིང་གིས་དམིགས་བསལ་ཅིག་མར་བཏོན་བྱས་ཨ་མི་རི་ཀ་ལ་ཞེ་པོ་ཅིག་མཛུབ་བཙུགས་བྱས་སྐྱོན་བརྗོད་བྱས་མི་འདུག་ལ་ད་ག་ནང་བཞིན། གནས་ཚུལ་ཆེ་ཤོས་དེ་ཡུཀ་རེན་ནང་གི་དམག་འཁྲུག་དེ་ཆགས་བསྡད་ཡོད་རེད་པ། ཡིན་ནའི་ཡུཀ་རེན་གྱི་དམག་འཁྲུག་དེའི་སྐོར་ལ་ཡང་རྒྱ་ནག་གི་ལངས་ཕྱོགས་ག་རེ་ཡིན་མིན་ཨ་ནི་ད་ཕྱི་ལ་བཤད་པའི་དེ་ཚོའི་ནང་ལོགས་ལ་ཡང་གའི་མཐོང་ཡ་མེད་པ་བཟོ་འདུག་གྲོས་མོལ་དེའི་ནང་དོན་ག་རེ་བྱུང་ཡོད་ནའི་མེད་ནའི། ད་ང་ཚོ་ཐུགས་ཕྱི་ནས་བལྟས་པ་ཡིན་ན། ཁྱད་ཆོས་ཆེ་ཤོས་དེ་ག་རེ་འདུག་ཟེར་ན་ད་ད་རེས་ཁ་སང་ཞི་ཅིན་ཕིང་ཡིན་ནའི་རེད་སྲིད་འཛིན་ཕུ་ཏིན་ཡིན་ནའི་རེད་རྒྱལ་ནང་ལ་ཡིན་ནའི་རེད་རྒྱལ་སྤྱིའི་ཐོག་ལ་ཡིན་ནའི་རེད་ད་འགོ་ཁྲིད་དེ་གཉིས་ཆར་ལ་དཀའ་ངལ་མང་པོ་ཞེ་པོ་ཅིག་འཕྲད་བསྡད་ཤག་ཨ་ལི་ཉལ་ཡ་ཕུ་ཏིན་ལ་ཆ་བཞག་པ་ཡིན་ན་ད་ལྟ་ཕུ་ཏིན་དཀའ་ངལ་དེ་ཡིན་ངས་བྱས་ན་ཞི་ཅིན་ཕིང་ལས་ཏན་ཏན་ཆེ་ཡོད་རེད་བསམ་པ་འདུག་ཡུཀ་རེན་ལ་ཡང་དམག་རྒྱག་ཡ་དེ་འགོ་བཙུགས་རྗེས་དམག་དེ་ནི་དང་པོ་ནས་ཅིག་ལམ་འགྲོ་རྩ་བ་ཉིད་ནས་མ་ཕྱིན་པའི་སྒང་དེ་ཡིན་ན་ད་འདས་པའི་ཕལ་ཆེན་བདུན་ཕྲག་གཉིས་ནང་ལོགས་ལ་ཡ་ད་ཨུ་རུ་སུའི་དམག་དཔུང་ལ་ཡ་དངོས་སུ་རང་མི་ཚང་མས་མཐོང་ཡ་ཡོད་པ་ཁོ་རང་ཕམ་ཉེས་ཁོ་རང་ཆེན་པོ་ཞེ་པོ་ཅིག་བྱུང་གི་འདུག་ག་ད་དངོས་གནས་བྱས་ན་རྒྱལ་སྤྱིའི་ཐོག་མིའི་མཐོང་ཚུལ་ཚང་མ་བྱས་པ་ཡིན་ན་ཨུ་རུ་སུའི་དམག་གི་སྟོབས་ཤུགས་དང་ད་རྒྱལ་ཁབ་ཁོ་རའི་རྒྱ་ཆེ་ཆུང་དང་དེ་ཚོ་ཡིན་ན། ཡུཀ་རེན་དང་ད་བསྡུར་ཡག་ཁོ་རང་ཡོད་མ་རེད་དངོས་གནས་བྱས་ན་དང་པོ་བྱས་ན་ཕལ་ཆེན་ཉི་མ་གསུམ་བཞི་གྱི་ནང་ལོགས་ལ་ཡང་ཡུཀ་རེན་ཚང་མ་ལ་ཡིན་ན་བཙན་འཛུལ་བྱས་ཟིན་ཚར་གི་རེད་ཟེར་བྱས་བྱས་ཕྱིའི་མིའི་ཚོད་དཔག་གཅིག་པོ་ལ་ཡང་ཕལ་ཆེན། སྲིད་འཛིན་ཕུ་ཏིན་ངོས་ནས་ད་ཚོད་དཔག་འདི་འདི་ཏན་ཏན་བྱས་ཡོད་རྒྱུ་བསམ་པ་འདུག་ད་ད་ལྟ་ལྟ་དུས་ད་ཟླ་བ་དྲུག་ཕྱིན་པའི་རྗེས་ལ་ཡིན་ན། དམག་དེ་སྤྱིར་བཏང་ཡག་པོ་ཡོང་གི་མེད་པ་གཅིག་པོ་མ་ཡིན་པ། དམག་དེ་ཤོར་འགྲོ་གི་འདུག་ཨུ་རུ་སུ། ཨུ་རུ་སུའི་སྐོར་ལ་ཞིབ་འཇུག་བྱེད་མཁན་དང་སྲིད་འཛིན་ཕུ་ཏིན་གྱི་རྒྱུས་ཞེ་པོ་ཅིག་ཡོད་མཁན་དེ་ཚོ་མི་མང་པོ་ཅིག་ཟེར་ཡ་བྱས་པ་ཡིན་ན། ད་རིང་གི་དམག་འཁྲུག་འདི་ཡིན་ན་ད་སྲིད་འཛིན་ཕུ་ཏིན་གྱི་སྲོག་རྩ་དེ་ཆགས་བསྡད་ཡོད་རེད། གལ་སྲིད་དམག་དེ་ལ་ཡང་དངོས་གནས་དཔེ་ཆ་ཚང་ཕམ་ཉེས་བྱུང་ཚར་སོང་ན་ཕུ་ཏིན་ཡིན་ན་རྒྱལ་སྤྱིའི་སྒང་ལ་ཁོ་ནག་པོ་ཆགས་ཚར་བ་རེད། ཨུ་རུ་སུའི་ནང་ལོགས་ལ་ཨུ་རུ་སུ་གི་ཆབ་སྲིད་ཁོར་ཡུག་འདིའི་ནང་ལོགས་ལ་ཧ་ལམ་མུ་མཐུད་བྱས་གནས་ཐུབ་ཐབས་མེད་པར་ཆགས་བསྡད་ཡོད་རེད། དེ་འདྲ་སོང་ཙང། སྲིད་འཛིན་ཕུ་ཏིན་ངོས་ནས་རྒྱལ་ཁབ་གཞན་པའི་འགོ་ཁྲིད་ཐུག་ཡ་དང་ལྷག་པར་དུ་ད་རྒྱ་ནག་གང་ལྟར་རྒྱལ་སྤྱིའི་ཐོག་ལ་མཐོང་ཚུལ་ག་རེ་ཡོད་ནའི་མེད་ནའི་འཛམ་བུ་གླིང་ནང་ལོགས་དཔལ་འབྱོར་སྟོབས་ཤུགས་རྒྱལ་ཁབ་ཆེ་ཤོས་གཉིས་པ་ཆགས་བསྡད་ཡོད་རེད། དངོས་གནས་རྒྱ་ནག་གི་འགོ་ཁྲིད་དང་ཐུག་ཡ་དེ་ཡིན་ན་ཕུ་ཏིན་ངོས་ནས་ཞེ་པོ་ཅིག་གལ་ཆེན་པོ་ཆགས་བྱས། ཁ་སེང་ཁོ་ཚོ་ཐུག་གི་རེད་ཟེར་དེ། དང་པོ་དང་པོ་དེ་ཡིན་ན་ཨུ་རུ་སུའི་གཞུང་གི་ནང་ལོག་ནས་སྐད་ཆ་དེ་མར་ཕྱི་ལོག་ག་ལེ་ག་ལེ་བཀྲམས་སོང་ང་བཀྲམས་པའི་རྗེས་ལ་ཡིན་ན་སྲིད་འཛིན་ཕུ་ཐིན་རང་ཁོ་རང་གི་འོག་ལ་ཡོད་པའི་ད་དྲུང་ཡིག་དང་དེ་ཚོ་ཡིན་ན་གསར་འགྱུར་བརྒྱུད་ལམ་འཁོར་དང་མཐའ་མ་དེ་ཡིན་ན་སྲིད་འཛིན་ཕུ་ཐིན་རང་གིས་ང་ཞི་ཅིན་ཕིང་དང་ཐུག་གི་ཡིན་ཞེས་ཁོ་ཚོས་དྲིལ་བསྒྲགས་སུ་རེ་ཞེ་པོ་རྒྱ་ཆེན་བྱས་སོང་ང་དེ་ཚོ་བྱས་པའི་སྐབས་དེ་ཐ་ན་ཕར་ཞོག་ཉི་མ་གཉིས་གསུམ་གྱི་གོང་ལས། རྒྱ་ནག་གཞུང་གིས་འདི་ཏན་ཏན་ཡིན་མེད་དེ་བཤད་རོགས་བྱེད་ཀྱི་ཡོད་མ་རེད། བྱས་ཙང་འདི་འདྲའི་ལྟ་དུས་ཙམ་པ་ག་འདྲའི་བལྟས་པ་ནས་ད་རིང་ཡིན་ན་ཐུག་འཕྲད་འདིའི་ནང་ལོག་ལ་ཡ་དམིགས་བསལ་ཐུག་ཡག་འདོད་པ་ཡོད་མཁན་ད་དེ་ཕུ་ཐིན་ཡིན་ན་ཤུགས་ཆེ་བ་ཡོད་ཕལ་ཆེར་མངོན་གསལ་དོད་པོ་ཡིན་པའི་བཟོ་འདྲ་འདུག་འདིའི་ནང་ལོག་དཔེར་ན་ཆ་བཞག་ན་ཨ་ནི་དེ New York Times གི་གསར་ཤོག་འདིའི་སྐོར་གྱི་གནས་ཚུལ་ཅིག་ནང་ལ་ཡ་ཨ་མི་རི་ཀའི་དེ Carnegie Endowment ཟེར་བ་ཝ་ཤིང་ཏོན་ལ་ཡོད་པའི་ཞིབ་འཇུག་ཁང་གལ་ཆེན་པོ་ཅིག་རེད། འདིའི་ནང་ལོགས་ཀྱི་ཞིབ་འཇུག་བྱེད་མཁན་ཨ་ནི་ཐུའུ་མོ་ཨུ་མུ་རོ་ཕུ་ཉིད་འདུག་ཁོ་རང་ཕལ་ཆེར་ད་དབུས་ཨེ་ཤི་ཡའི་གྱི་དེ་ཚོའི་མི་ཅིག་ཡིན་ས་རེད་བྱས་འདིའི་སྐོར་ལ་མཁས་པ་ཅིག། ཁོ་རང་གིས་ཟེར་ཡ་བྱས་པ་ཡིན་ན། སྲིད་འཛིན་ཕུའུ་ཏིན་ངོས་ནས་ཞི་ཅིན་ཕིང་དང་ཐུག་ཡག་གི་འདོད་པ་ཞེ་དྲག་ཆེ་དང་རེ་བ་སྟོན་མགྱོགས་བྱེད་ཕལ་ཆེར་ཡིན་མདོག་ཁ་པོ་རེད་རྒྱ་ནག་ངོས་ནས་བཤད་པ་ཡིན་ན་ཐུག་འཕྲད་འདིའི་ནང་ནས་ཁེ་ཕན་དེ་ག་ཙམ་སྒྲུབ་ཡ་ཡོད་མ་རེད་ཅེས་ཁོ་རང་ལ་བཤད་ཤག། མ་ཚང་གཅིག་གིས་ཕུའུ་ཏིན་ཞེ་པོ་ཅིག་གིས་དཀའ་ངལ་ཆེ་བྱས་ཕུའུ་ཏིན་རྒྱ་ནག་རེ་བ་སྟོན་བྱས་ཡིན་ཞི་ཅིན་ཕིང་དང་ཐུག་ཡ་འདོད་པ་ཡོད་རེད་ཟེར་གྱི་ལབ་པ་རེད་དེ་ལས་ཞི་ཅིན་ཕིང་ངོས་ནས་ད་ཁོ་རང་ཚོའི་ཁེ་ཕན་ཅིག་སྒྲུབ་ཡ་མེད་པར་ཡ་ད་ཕུའུ་ཏིན་ཐུག་ག་འགྲོ་གི་མ་རེད་པ་དེ་འདྲ་སོང་ཙང་ཞི་ཅིན་ཕིང་གི་གནས་སྟངས་དེ་དེ་རིང་ཁ་སང་ཡག་པོ་གས་ཡོད་མ་རེད། རྒྱལ་སྤྱིའི་ཐོག་ལ་ཆ་བཞག་པ་ཡིན་ན་ཨ་མི་རི་ཀས་གཙོ་བོ་བྱས་པའི་ཡིན་ན་ནུབ་ཕྱོགས་རྒྱལ་ཁབ་མང་ཆེ་གས་ད་དེ་རིང་ཁ་སང་རྒྱ་ནག་དང་འབྲེལ་བ་དེ་ཞེ་པོ་ཅིག་རྒྱང་ཐག་རིང་མོ་དང་ཨ་ནི་དེ་མ་ཟད་ཡིན་ད་དམིགས་བསལ་ཡིན་ན་རྒྱ་ནག་ནང་ལོག་དེ་རིང་ཁ་སང་ད་ཞི་ཅིན་ཕིང་གི་ཏོག་དབྱིབས་གཙང་སེལ་ཟེར་བ་དེ་སྲིད་ཇུས་འདིའི་འོག་ལ་ཡང་མི་དུང་ཕྱུར་གསུམ་ཙམ་ཞིག་ནི་བཀག་སྡོམ་བྱས་ཏེ་ནང་ལ་བཅུག་བྱས་བཞག་བཞག་པ་རེད། གྲོང་ཁྱེར་ཆེན་པོ་དེ་ཚོ་དཔེར་ན་ཧྲེན་ཀྲེན་དང་ཁྲེང་ཏུའུ་ད་དེ་ཚོའི་དཀའ་ངལ་ག་འདྲའི་ཆེན་པོ་ཡོང་གི་ཡོད་མེད་དེ་ང་རང་ཚོ་ད་དེ་ཐག་ཉེ་ཤོས་དེ་ལྷ་ས་ཡོད་ཙང་ལྷ་ས་མ་ཚང་གི་མི་འབུམ་བདུན་བརྒྱད་དེ་ལས་མེད་པའི་གྲོང་ཁྱེར་ཆུང་ཆུང་ཅིག་རེད་དེ་ལས་ཡིན་ན་ལས་འདིའི་ནང་མི་མང་དེ་ཚོ་དེ་རིང་ཁ་སང་ཟླ་བ་གཅིག་ལྷག་ཙམ་བཀག་བྱས་ཨ་ནི་ཟ་ཡག་དང་འཐུང་ཡག་དེ་ཚོ་དཀའ་ངལ་རེད་འཕྲད་ཀྱི་ཡོད་མི་ཐུང་གི་ཐུང་ད་དེ་ཚོ་ཕར་ལྡབ་རེ་བྱས་ཉི་ཤུ་སུམ་ཅུ་ནས་འགྱུར་བྱས་གྲོང་ཁྱེར་ཆེན་པོ་དེ་ཚོ་བསམ་དང་ད་དེ་ཚོ་ནང་ལ་ད་དཀའ་ངལ་ག་ཚོད་ཡོད་རེད་ད་དེ་དཀའ་ངལ་དེ་ཚོ་འཕྲད་དུས་ཡིན་ན་རྒྱུན་དུའི་དཀའ་ངལ་རྒྱལ་སྤྱིའི་དཀའ་ངལ་དེ་ཚོ་དང་མ་འདྲ་རྒྱུན་དུའི་དཀའ་ངལ་དེ་ཚོ་ཡིན་ན་མི་མི་རེ་ངོ་རེའི་འཚོ་བ་དང་འབྲེལ་བ་མེད་དུས་སྤྱིར་བཏང་གི་དོ་སྣང་ཡོང་གི་མ་རེད་ད་རེས་ཏོག་དབྱིབས་གཙང་སེལ་གྱི་སྲིད་ཇུས་འདིའི་འོག་གི་དཀའ་ངལ་བྱུང་བ་དེ་ཡིན་ན་བཀག་དུས་ཙམ་པ་མི་ཚང་མ་ལོག་བཀག་དུས་ཙམ་པ་མི་ཚང་མའི་འཚོ་བ་དང་འཚོ་བ་དེ་ཙམ་དང་མ་ཡིན་པ་ཁོ་ཚོ་ཆུ་ཚོད་མི་རེ་ངོ་རེ་དང་སྐར་མ་མི་རེ་ངོ་རེ་ཁོ་ཚོའི་འཚོ་བ་དང་འབྲེལ་བ་ཡོད་པ་ཆགས་དུས་ཙམ་པ་ཡིན་ན་སྲིད་ཇུས་འདི་ལ་ཡག་ཏུ་སྐྱོན་འཛུགས་བྱེད་མཁན་ད་དེ་ཚོ་ད་ཞེ་པོ་ཅིག་ཨ་ནི་དེ་རིང་ཁ་སང་དཔེར་ན་ཆ་བཞག་ན་ལྷ་སའི་ནང་དྲ་བ་དྲ་བ་ལ་ཡག་ཏི་སི་སྐྱོན་བརྗོད་བྱེད་མཁན་ད་འདི་འདྲའི་ཐོན་གྱི་འདུག་ཨང་ད་དེ་ཚོ་ངས་ད་གིན་ཞུས་པ་ནང་བཞིན་རེད་གྲོང་ཁྱེར་གཞན་པ་དེ་ཚོ་རྒྱ་མིའི་ནང་ལོག་ལ་ད་ད་ལྡབ་མ་འགོ་བས་མ་ཚང་གོང་དུ་རྒྱ་མི་དེ་ཚོ་ཏི་སི་ཅིག་ཕྱི་ལོག་སྐད་ཆ་བཤད་ཡ་ད་དེ་ཚོ་བློ་ཁོག་ཅིག་རྩ་ནས་མིན་འདུག་ཁོ་ཚོ་དབང་ཆ་ཅིག་རྩ་ནས་འདིར་འཇུ་ཡ་རེད་རྒྱ་མིའི་སྤྱི་ཚོགས་དྲ་ལམ་བལྟས་པ་ཡིན་ན་ལོ་གཉིས་གསུམ་གྱི་གོང་དང་བསྡུར་བ་ཡིན་ན་རྒྱ་ནག་མི་མང་གི་ཁོ་རང་ཚོའི་འཚོ་བའི་གནས་སྟངས་ཡིན་ནའི་རེད། རྒྱ་ནག་གཞུང་དང་ཁོ་རང་ཚོའི་བར་དོ་ལ་འབྲེལ་བ་ཡིན་ནའི་རེད། ལྷག་པར་དུ་ཞི་ཅིན་ཕིང་ལ་ད་དུང་དཔལ་ལས་ཁྲལ་འུབ་ཚགས་པ་མངའ་སྡེ་བཞི་བསྐྱོན་གོ་ཐུབ་ཐུབ་ལེ་ཡིན་ནའི་དེང་གི་མི་མང་ནང་ལོག་ལ་ཡ། ཞི་ཅིན་ཕིང་ལ་ཡ་འཁོན་འཛིན་བྱེད་ཡ་འབྱོར་བ། འདིའི་བསམ་བློ་འདི་ལོ་གཉིས་དང་བསྡུར་བ་ཡིན་ན་ད་ཧང་སང་ཡ་གི་གང་ད། ཞེ་པོ་ཅིག་འགྱུར་ལྡོག་ཆེན་པོ་རེད་ཤག་དཔེར་ཆ་བཞག་ན་སྤྱི་ཚོགས་དྲ་ལམ་གི་ཐོག་ལ་ཡ་མི་གཅིག་གིས་སྐད་ཆ་བཤད་པ་ཞིག་གོ་སོང། མི་དེ་ཡིན་ན་རྒྱ་ནག་ནང་ལོག་ཡིན་ཟེར་ད་ཁོ་རང་སྐྲ་བཞར་ག་ཕྱིན་པ་ཡིན་ཟེར་ཁའི་སོ་ད་བ་ཅི་ལ་ཡ། སྐྲ་བཞར་དུས་སྐྲ་ཁང་ནང་ལོག་ལ་ཡ། ད་མི་འདི་སྐད་ཆ་བཤད་རེད་བ། བཤད་དུས་ཙམ་པ་ད་གང་ག་ལོག་གིས་ད་ཞི་ཅིན་ཕིང་ག་དུས་ཤི་ཡོང་ཟེར་བྱས་བྱས་འདི་འདྲ་སྐད་ཆ་བཤད་མཁན་གྱིས་གང་བསྡད་ཤག་ཟེར་བྱས་བྱས་ད་གང་ད་རྒྱ་ནག་མི་མང་ནང་ལོག་ལ་ཡ་དེ་རི་གས་ཞི་ཅིན་ཕིང་སྲིད་བྱུས་དེ་ཚོའི་འོག་ལ་ཡ་མི་མང་དཀའ་ངལ་འཕྲད་བྱས་ཡིན་ན་ཞི་ཅིན་ཕིང་ཁོ་རང་ལ་ཡ་ད་གི་ཙི་གི་གནོན་ཤུགས་ཏན་ཏན་ཡོད་རྒྱུ་བསམ་འདུག་ཨ་འདི་དང་དུས་མཚུངས་བྱས་ཡིན་ན་ད་སྤྱིར་བཏང་ཏོག་དབྱིབས་གཙང་སེལ་སྲིད་བྱུས་གཅིག་པོ་མ་ཡིན་པ། དེ་ལས་བྱས་བྱས་ད་རྒྱ་ནག་གི་དཔལ་འབྱོར་དེ་ནས་དེར་སྐད་ས་དེ་སྔའི་ལོ་མང་པོ་དང་བསྡུར་བ་ཡིན་ན་ཞེ་པོ་ཞིག་དཀའ་ངལ་ཆེན་པོ་ཞིག་འཕྲད་བསྡད་ཡོད་རེད། ཁང་པའི་གོང་དེ་ཚོ་མར་ཆག་འགྲོ་གི་རེད་རྒྱ་ནག་ནང་ལོག་ལ་ཡོད་པའི་ཕྱི་རྒྱལ་གྱི་ཨེ་ནི་བཟོ་ཚོང་ལས་ཁང་དེ་ཚོ་མང་པོ་ཞིག་རྒྱ་ནག་ནས་ཐོན་འགྲོ་གི་འདུག་ཐོན་བྱས་ད་མ་འོངས་པའི་ལོ་ཁ་ཤས་ཤིག་ནང་ལ་ཡ་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་ག་འདྲ་ཆགས་ཡོང་བསམ་དཀའ་ངལ་ཆེན་པོ་ཞེ་པོ་ཞིག་ཡོད་པའི་སྒང་དེ་ད་ལོའི་ལོ་དེ་ཡིན་ན་ཞི་ཅིན་ཕིང་གིས་སྤྱིར་བཏང་རྒྱ་ནག་དམར་ཤོག་གི་འགྲོ་སྟངས་དང་ལས་དུས་གཉིས་གཉིས་བྱེད་ཡ་དེ་ནས་བརྒལ་བྱས་ཡིན་ན་གསུམ་པ་དེ་བྱས་བྱས་ཙམ་པ། དཀའ་ངལ་དེ་ཡིན་ན་མ་རྩ་ཕུའུ་ཏིན་ཞེ་པོ་འཕྲད་བསྡད་ཡོད་པ་དེ་ལ་ཅིག་བྱེད་དུས་ཙམ་པ་མར་གྲངས་ཀ་གཅིག་རེ་རེ་བཀོད་པ་ཡིན་ན་དཀའ་ངལ་དེ་ཞེ་པོ་ཕུའུ་ཏིན་ནང་བཞིན་ཁོ་འདག་ཉོག་མོ་ཟེར་ནས་ཞེ་པོ་ཅིག་གཏིང་ཟབ་པོ་ཅིག་ནང་ལོག་ལ་ཡ་མར་འཐིམ་བསྡད་ཡོད་པ་དེ་ཡིན་ན་དེ་འདྲ་ཆགས་ད་ཡིན་ན་ལས་གནས་སྟངས་དེ་འདྲ་ཅིག་གི་སྐབས་དེ་ཞི་ཅིན་ཕིང་ག་རེ་བྱས་བྱས་ཡིན་ན་ཁ་ཛག་སི་ཐན་དང་ཨུ་ཛི་པེ་ཀི་སི་ཐན་ལ་འགྲོ་དགོས་པ་རེད། འདི་སྔོན་ལ་ཡ་ཁ་སང་དང་པོ་དང་པོ་དེ། ཞི་ཅིན་ཕིང་ཡོང་གི་རེད་ཟེར་བྱས་ལབ་མཁན་དེ་ཡིན་ན་ཨུ་རུ་སུའི་གསར་འགྱུར་བརྒྱུད་ལམ་གིས་བཤད་སོང་ང། ལབ་དུས་ཙམ་པ་ཡིན་ན་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་དང་རྒྱ་མི་ཞིབ་འཇུག་བྱེད་མཁན་མང་ཆེ་གིས་ཡིད་ཆེས་སྐོར་བྱེད་ཀྱི་མི་འདུག་ད་ལྟའི་དུས་ཚོད་འདིར་ད་ཞི་ཅིན་ཕིང་ཕྱི་ལོགས་སྐྱོད་འགྲོ་སྐོར་ནུས་གི་མ་རེད་ནི་དེ་དུས་ཚོད་གལ་ཆེན་པོ་ཞེ་པོ་ཆགས་ཡོད་རེད་འགྲོ་གི་མ་རེད། འདི་ཕལ་ཆེར་ཏན་ཏན་ཡིན་ན་གསར་འགྱུར་འདི་རྫུན་མ་རེད་ཟེར་བྱས་མང་ཆེ་བ་ཅིག་གིས་འདི་འདྲ་བཤད་ཀྱི་འདུག་དེ་ཡིན་ན་ཁ་ཅིག་གིས་ད་དེ་ལ་ཡང་འགྲེལ་བཤད་རེ་ཁ་ཤས་རྒྱག་མཁན་འདུག་ཁ་ཤས་ཟེར་བྱས་པ་ཡིན་ན་ད་ད་ལྟའི་གནས་དེ་ཛ་དྲག་ཞེ་པོ་ཆགས་བསྡད་ཡོད་རེད་རྒྱལ་སྤྱིའི་གནས་ཚུལ་དེ། རྒྱལ་སྤྱིའི་གནས་ཚུལ་ཛ་དྲག་ཆགས་དེ་ཡིན་ན་ད་ཨུ་རུ་སུ་ཕི་གའི་ཡུག་རེན་ནང་ལོག་དམག་དེ་ལམ་ལྷོངས་མ་བྱུང་བ་བྱས་དེ་དང་དུས་མཚུངས་བྱས་ཡིན་ན་ད་ཕི་གའི་ཐའེ་ཝན་དང་དེ་འདྲའི་གནས་ཚུལ་མང་པོ་ཅིག་རྒྱ་ནག་ལ་ཡ་ཞེ་པོ་ཅིག་ད་བཙིར་ཡོང་གི་རེད་པ་རྒྱལ་སྤྱིའི་ཁོར་ཡུག་དེའི་ནང་ལོག་ལ་ཡང་དེ་འདྲའི་སྐབས་དེ་ཡིན་ན་ཡིན་གཅིག་མིན་གཅིག་ཕི་གའི་ཨུ་རུ་སུ་དང་མཉམ་དུ་ལངས་བྱས་ཨ་རྒྱལ་ཁབ་དེ་གཉིས་གང་ལྟར་ལག་སྦྲེལ་བྱས་བྱས་སྟོབས་ཤུགས་དེ་མཉམ་འབྲེལ་བྱེད་ཡག་གི་རྣམ་པ་ཅིག་བསྟན་ཡག་དེ་ཡིན་ཞེ་པོ་ཅིག་གལ་ཆེན་པོ་དང་ཛ་དྲག་གི་དུས་ཚོད་ཅིག་སླེབས་བྱས་ཞི་ཅིན་ཕིང་ད་རིང་ཡིན་གཅིག་མིན་གཅིག་འགྲོ་དགོས་འཁེལ་བ་རེད་ཟེར་བྱས་ཟེར་མཁན་ཁག་ཅིག་འདུག་ད་ཁ་ཤས་ཟེར་ཡག་བྱས་པ་ཡིན་ན་ད་རིང་ཏན་ཏན། ཕལ་ཆེར་སྲིད་འཛིན་ཕུའུ་ཏིན་གྱིས་ཡིན་ན་རེ་བ་ཞེ་པོ་ཅིག་སྟོན་བྱས་ཡིན་གཅིག་མིན་གཅིག་ད་གང་དྲག་ཞི་ཅིན་ཕིང་དང་ཅིག་ཐུག་ཡག་གི་ཐུག་བྱས་ཕྱི་ལ་བསྟན་བྱས་རྣམ་པ་བསྟན་བྱས་གང་དྲག་སྲིད་འཛིན་ཕུའུ་ཏིན་ལ་ཡ་ད་དུང་རྒྱབ་སྐྱོར་ཡོད་པའི་རྣམ་པ་དེ་ཨུ་རུ་སུའི་ནང་ལོགས་ཡིན་ནའི་རེད་རྒྱལ་སྤྱིའི་ཐོག་ཡིན་ནའི་རེད་བསྟན་ཡག་འདི་གལ་ཆེན་པོ་ཆགས་མ་ཟད། ཕལ་ཆེན་ཚོད་དཔག་བྱས་པ་ཡིན་ན། ད་རིང་གི་ཐུག་འཕྲད་འདི་ཁོ་ལ་ཡང་དེ་ལས་གལ་ཆེ་ཅིག་ག་རེ་ཡོད་རེད་ཟེར་ན་ཨ་རི་ཀས་ཨུ་རུ་སུ་ལ་ཡང་དམག་གི་གོ་ལག་མ་ལྡང་བའི་དཀའ་ངལ་དང་ཨམ་དཔལ་འབྱོར་དཀའ་ངལ་དང་དེ་ཚོ་ཞེ་པོ་ཅིག་ཡོད་རེད་ད་དེ་ཚོ་ཡང་སྤྱིར་བཏང་བྱས་པ་ཡིན་ན་རྒྱལ་ཁབ་གཞན་པས་རོགས་པ་རྒྱབ་སྐྱོར་ཐུབ་ཡག་གི་ནུས་པ་དང་བྱེད་ནུས་མཁན་ཡོད་མ་རེད་ད་གལ་སྲིད་རེ་བ་འདྲ་ཅིག་ཁོ་བྱེད་ཡག་ནུས་པ་ཡོད་པ་དང་བྱེད་ཡག་བློ་ཁོག་འདྲ་ཅིག་ཡོད་པ་འདྲ་ཅིག་འཚལ་བསམ་བཏང་པ་ཡིན་ན་ད་ཕལ་ཆེན་རྒྱ་ནག་གཅིག་པོ་ལྷག་བསྡད་འདུག་ག་འདི་འདྲ་སོང་ཙང་ད་རིང་འདི་ཡིན། རེ་བ་ཞེ་པོ་ཅིག་བཏོན་བྱས་ད་ག་འདྲ་ཐ་མ་དེ་ཡིན་ན་ཞི་ཅིན་ཕིན་ངོས་ནས་མ་ཕྱིན་ན། མ་འགྲིག་པའི་བཟོ་འདྲ་ཅིག་ཕྱིན་རྒྱུ་རེད་ཟེར་མཁན་འདུག་ད་ཡང་ཁ་ཤས་ཀྱིས་ད་རྒྱ་ནག་ནང་ལོགས་ཀྱི་ཆབ་སྲིད་ཀྱི་གནས་སྟངས་སྐོར་ནས་བལྟ་དུས་ཙམ་པ་ད་ཞི་ཅིན་ཕིན་གྱིས་ད་རིང་འདི་བེད་ལས་དུས་གསུམ་པ་བྱེད་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ཅེས་ད་རིང་ག་ས་ཞེ་པོ་ཅིག་ད་འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོགས་ལ་ཡང་བགྲོ་གླེང་མང་པོ་ཞེ་པོ་བྱུང་བ་རེད་སྐད་ཆ་བཤད་ཚུལ་རྣམ་པ་སྣ་ཚོགས་མང་པོ་ཞེ་པོ་ཅིག་ཐོན་སོང་ང་ད་འདི་ཐོག་བལྟས་ན་ད་ཞི་ཅིན་ཕིན་ལས་དུས་གསུམ་པ་བྱེད་རྒྱུ་ནི་ད་ཕལ་ཆེར་གཏན་འཁེལ་བ་རེད་ཅེས་ཆགས་བསྡད་པ་རེད། བྱས་ཙང་ཞི་ཅིན་ཕིང་གིས། ཁོ་རའི་ཕ་གིའི་ཡང་ལས་དུས་གསུམ་པ་བྱེད་ཡག་གི་ལས་ཀ་དེ་གི་སྒང་ག་ལོག་ཚགས་ཚུད་པོ་ཡག་པོ་ཞིག་བསྒྲིགས་ཚར་བའི་རྗེས་ལ་འཛམ་བུ་གླིང་ལ་ཡིན་ནའི་རེད་རྒྱ་ནག་རྒྱལ་ནང་ལ་ཡིན་ནའི་རེད་ལྷག་པར་དུ་ཁོ་རང་ལ་ཡང་འགྲན་རྩོད་བྱེད་མཁན་དེ་ག་ཚོར་ཡ་ཞི་ཅིན་ཕིང་གི་སློབ་གཞས་ཡོད་པ་དང་དབང་ཐང་ཡོད་པའི་རྣམ་པ་ཞིག་བསྟན་ཡག་ཆེད་དུ་དུས་ཚོད་གལ་ཆེན་པོ་ད་གི་ཚེ་སྐབས་ཡ་ད་རིང་གི་འཚམས་འདྲི་འདི་གལ་ཆེན་པོ་རེད་ཞེས་བྱས་དེ་འདྲ་ཟེར་བཤད་མཁན་ད་ག་འདྲ་འགྲེལ་བཤད་རྣམ་པ་སྣ་ཚོགས་འདུག་ད་གང་ལྟར་འགྲེལ་བཤད་ག་འདྲ་ཟེར་རྒྱབ་ན་མ་རྒྱབ་ན། ད་རིང་ཕ་གི་ལ་ཆེས་མཐོའི་ལྷན་འཛོམས་ཅིག་བྱེད་མཁན་གྱི་རྒྱལ་ཁབ་འདི་གཉིས་གཉིས་ཆར་གྱི་འགོ་ཁྲིད་འདི་གཉིས་རྒྱལ་ནང་ཡིན་ནའི་རེད་རྒྱལ་སྤྱིའི་ཐོག་ལ་ཡིན་ནའི་རེད་གཉིས་ཆར་དཀའ་ངལ་ཞེ་པོ་ཅིག་འཕྲད་བསྡད་ཡོད་རེད་ད་རིང་ཐུག་འཕྲད་དེས་ཁོ་གཉིས་གཉིས་རྒྱལ་ནང་དང་རྒྱལ་སྤྱིའི་དཀའ་ངལ་དེ་ག་སེལ་ཐུབ་ཀྱི་རེད་པས་ད་སྤྱིར་བཏང་བྱས་ན་སེལ་ཐུབ་ཁག་པོ་རེད་ག་རེ་རེད་ཟེར་ན་ད་རིང་ཕ་གི་ལ་ཡར་འགྲོ་ཡག་དམིགས་ཡུལ་གཙོ་བོ་ཧྲང་ཧའེ་མཉམ་ལས་མཐུན་ཚོགས་ཟེར་མཁན་དེའི་ཆེད་དུ་ཕྱིན་པ་རེད་ད་འདི་ནང་ལོགས་ལ་རྒྱལ་ཁབ་ཁ་ཤས་ཅིག་ཡོད་རེད་གཙོ་བོ་དེ་ཡིན་ཨུ་རུ་སུ་དང་རྒྱ་ནག་བྱས་རྒྱ་གར་བྱས་པ་ཀི་སི་ཐན་བྱས་དབུས་ཨེ་ཤི་ཡ་གི་རྒྱལ་ཁབ་བཞི་ཡོད་རེད་འདི་གའི་རྒྱལ་ཁབ་དེ་ཉིད་ལའང་མཐུན་ཚོགས་འདི་ཐེངས་མང་པོ་འཚོགས་པ་རེད་དེ་ལས་ཁོ་ཚོ་ག་དུས་ལྷན་ཚོགས་འཚོགས་པ་ཡིན་ན་ལས་མཉམ་རུབ་ལས་ཀ་འདི་འདྲ་བྱེད་ཀྱི་ཡིན་ཟེར་དེ་ཧ་ལམ་དམ་པོ་བྱུང་མྱོང་བ་མ་རེད་ད་རིང་དེའི་དམིགས་བསལ་ཞེ་པོ་ཅིག་འབྲས་བུ་འདི་སྟོན་བྱས་ཡོང་ཁག་པོ་རེད་ད་ཡིན་ན་ལས་ད་རིང་གི་ཕལ་ཆེན་གཙོ་བོ་དེ་ཨུ་རུ་སུ་དང་རྒྱ་ནག་བར་དུ་ལ་ལ་ཡང་གང་འདྲ་ད་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ལ་ཡང་ཁ་གཏད་བྱེད་ཡག་གི་སྣ་འདྲེན་བྱེད་ཡག་གི་ཅིག་རྣམ་པ་ཅིག་སྟོན་ཡག་ཆེད་དུ་རེད་ཟེར་བྱས